ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ་དེས་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ། ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང་ལན་གྱིས་གསན་ཞུ་རོགས་གནང།

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་གཏམ་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

དེ་རིང་གི་འདི་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི

ལ། radio ནས་མི་མང་ཚང་མས་ཀྱི་བར་ལ་གསན་ཞུ་གི་ཡོད། radio ཉན་མཁན་གྱི་མི་མང་འདི་དུས་ཚོད་འདི་ནི་ཨ་ས་གི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་གསན་པའི་གི་འགྲོ་སྟངས་གི་ལགས་ཀྱི་དུས་ཚོད་འདི་ནི་མི་མང་གི་ཉིད་ལ་གནང་རྒྱུ་ཡིན་པ་རེད་དེ radio། ཨ་ས་གི་བ་ནི་ལས་ནི་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡག་འབྱོར་གི་ཡོད་མེད་དེ་ཉན་མཁན་གི་ཡིད་ཆེས་ལེན་དེ་ཡོད་པ་རེད་ད་དེ་རིང་ཡང radio ཉན་མཁན་གི་མི་མང་ཚང་མ་ལ་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་ཐུགས་རྗེ་ཆེ། དེ་རིང་གི་འདི་ལས་རིམ་འདིའི་ཐོག་ནས་ཡང་མི་མང་ཚང་མ་ལ་ང་ཡབ་ཡེ་ཤུ་གི་དོན་ནས་ལས་རིམ་ཅིག་ཞུ་གི་ཡིན་ནོ་ཞེས་གསན་འཇུག་རོགས་གནང། ད་དེ་རིང་གི་འདི་ལས་རིམ་འདི་མཱ་རི་ཡཱ་མ་གི་བསྟོད་དབྱངས། བསྟོད་དབྱངས། ང་ཡི་སེམས་ཀྱིས། གཙོ་བོར་བསྟོད། དཀོན་མཆོག་སྐྱབས་ལ་ཡི་རང་ངོ། ཉིད་ཀྱི་གཡོག་མོ་དམའ་བར་གཟིགས། མི་རབས་ཀུན་གྱིས་ད་ཕྱིན་ཆད། ང་ལ་བདེ་ལེགས་བརྗོད་པར་འགྱུར། ང་ཡི་ཕྱིར་དུ་ཀུན་དབང་གིས། ཁྱད་དུ་འཕགས་པའི་བྱ་བ་མཛད། ཁོང་གི་མཚན་ནི། དམ་པའོ། ཁོང་ལ་འཇིགས་པའི་བུ་རྒྱུད་ཐོག། ཁོང་གི་ཐུགས་རྗེ་གནས་པར་འགྱུར། ཁོང་གི་ཕྱག་གིས་མཐུ་སྟོབས་བསྟན། རང་མཐོང་ཅན་རྣམས་དེ་རང་གི། ཇུས་ནང་ཁོང་གིས་གཏོར་བར་མཛད། དབང་ཆེན་ཁྲི་ལས་ཕབ་མཛད་ནས། དམའ་བ་མཐོ་སར་བཏེག་པར་མཛད། རྟོགས་པར་མཛད་པས་དད་པར་མཛད། ཕྱུག་པོ་སྟོང་པར་བཏོན་པར་མཛད། ཨབ་ར་ཧམ་དང་དེ་ཡི་བརྒྱུད་པ། ངེད་ཀྱི་མེས་པོར་དུས་རྒྱུན་དུ། གསུངས་བཞིན། ཉིད་ཀྱི་སྙིང་བརྩེ་ནི། ཐུགས་ལ་དྲན་ནས་ཉིད་ཀྱི་འབངས། ཡིས་ར་ཨེལ་ལ་གྲོགས་མཛད་དོ། ཞེས་སྨྲས་སོ། མ་རི་ཡ་མ་ཟླ་བ་གསུམ་ཙམ་ཨེ་ལི་ལི་ས་ལ་བེད་མཉམ་བསྡད་ནས། མཉམ་བསྡད་ནས་ཁྱིམ་དུ་ལོག་པས། དེ་ནས་ཨེ་ལི་ལི་ས་བེད་ལ་དུས་རན་ནས་བུ་ཞིག་སྐྱེས། ཁྱིམ་མཚེས་དང་གཉེན་རྣམས་ཀྱིས་གཙོ་བོས་ཁོང་ལ་ཐུགས་རྗེ་ཆེན་པོ་མཛད་པ་ཐོས་ནས་ཡི་རངས་སོ། ཞག་བརྒྱད་པ་ལ་བྱིས་པའི་མདུན་ལྤགས་གཅོད་དུ་འོངས་ནས། འདིས་འདི་ལ།

འདོད། ཅེས་ཕ་ལ་ལག་བརྡ་བྱས་པ་དང་དེས་སམ་ཏ་ཞིག་ཁྱེར་དུ་བཅུག་སྟེ་ཁོ་ཡི་མིང། ཡོ་ཧ་ན་ཡིན་བྲིས་པ་དང་ཐམས་ཅད་ངོ་མཚར་དུ་གྱུར་ཏོ། དེ་མ་ཐག་དེ་ཡི་ཁ་ཕྱེ་སྟེ་ལྕེ་གྲོལ་ནས་དཀོན་མཆོག་ལ། ངག་ནས། བསྟོད་བསྔགས་སོ། ཉེ་འཁོར་ན་གནས་པ་ཐམས་ཅད། དབང་ཆ་དབང། ཡ་ཧུ་དཱ་ཡི་ཡུལ་ཡོངས་སུ། གཏམ་དེ་ཐམས་ཅད་དར་ཏེ། ཐོས་ཚད་ཀྱིས་སྙིང་ལ་བཅངས་ནས། གཙོ་བོ་ཡི་ཕྱག་མགོ་ཐོག་ཏུ་ཡོང་པའི་བྱིས་པ་འདི་ཅི་ཞིག་འབྱུང་བར་འགྱུར་སྨྲས་སོ། ཕ་ཟ་ཀར་ཡ་དམ་པའི་དམ་པའི་གི་ཐུགས་ཉིད་ཀྱིས་གང་ནས་འདི་སྐད། དུ་གསུངས། ཡེས་ར་ཨེལ་གྱི་དཀོན་མཆོག་གཙོ་བོར་བསྟོད། ཉིད་ཀྱི་མི་སྡེར་གཟིགས་ཏེ་ཐར་པ་གནང། སྔོན་གྱི་དུས་ནས་དམ་པའི་ལུང་སྟོན་པས། ངག་གི་སྒོ་ནས་ཁོང་གིས་གསུངས་པ་ལྟར་དགྲ་དང། སྡང་མཁན་ལག་ནས་ངེད་སྐྱོབ་ཕྱིར། ངེད་ཀྱི་མེས་པོར་སྙིང་རྗེ་མཛད་པ་དང།

ངེད་དོན་ཐར་པའི་རྭ་ཅོ་འཁྲུངས་པར་མཛད། ང་ཡི་བུ་ཁྱོད་ཁྱོད་དཀོན་མཆོག་གི་མི་སྡེར་དཀོན་མཆོག་ཉིད་ཀྱི་བཀའ་དྲིན་ཆེན་པོ་ཡིས། སྡིག་བཤགས་གནང་བའི་ཐར་པའི་ངོ་འདྲེན་ཕྱིར། གནམ་ནས་ཐུགས་རྗེའི་ཉི་མ་འཆར་བའི་ཚེ། མུན་གྲིབ་འཆི་གྲིབ། སྡོད་པར་འོད་མདངས་ཕྱིར། ཞི་བདེའི་ལམ་ནང་རྐང་པ་འཛུགས་པའི་ཕྱིར། གཙོ་བོ་ཕེབས་ལམ་འཇམ་ཕྱིར་སྔོན་འགྲོ་བས། བླ་ན་མེད་པའི་ལུང་དུ་སྟོན་པར་གྲགས། ཅེས་ལུང་བསྟན་ཏོ། བྱིས་པ་འདི་ཆེར་སྐྱེས་ཏེ།

སི་རི་ཡ་ཡི་སྤྱི་ཁྱབ་ཏུ་ཀི་རེ་ནུ་ཡོད་དུས་སུ་བྱུང་མི་ཐམས་ཅད་རང་གི་མིང་འབྲི་བའི་གི་ཕྱིར་རང་རང་གི་ཕ་ཡུལ་དུ་སོང་ངོ། ཡོ་སེབ་དཱ་བིད་ཀྱི་རྒྱལ་རྒྱུད་ནས་ཡིན་པའི་གི་རང་དང་རང་གི་ཆུང་ཆུང་མ་མ་རི་ཡ་མ་དང་ལྡན་པ་གཉིས་ཀྱི་མིང་འབྲི་བའི་གི་ཕྱིར་དུ་ག་ལི་ལི་ཡི་གྲོང་ཁྱེར་ན་ཙ་རེད་ནས། ཨ་ཨུ་ད་རུ་ད། བེད་ཀའི་གྲོང་ཁྱེར་བྷེར་ལིན་ཡིན་དུ་སོང་ངོ། འདིར་ཡོང་དུས་སུ་གཏམ་དུ་རང་ནས་གསལ་སྔོན་སྐྱེ་འཁྲུངས་ཏེ། འཁྲུལ་ཁང་དུ་གནས་སའི་མེད་པས་རང་གི་དུས་དེ་འདྲའི་ཞིག་གི་ནང་དུ་བཞག་དགོས། ཡུལ་སྐོར་འདི་ལ་འདུ་བྱེད་གནམ་ཐང་ཐ་སྐར་ཆེན་ལ་ལུག་ཁྱུའི་གསུང་གི་པགས་ལས་གཅོད་པོ་ཡིས། ཕོ་ཉ་མངོན་དུ་བྱུང་ནས་དེ་རྣམས་ཀྱི་ཕོ་བྱ་གཙོ་བོ་ཡི། སྣང་བས་ཤིན་ཏུ་འཇིགས་སྐྲག་གོ། སྨྲས་ཏེ་ད་ལྟ་མ་རི་ཡ་མ་ལ་གསུང་གནང་བ་ཡོད་པ་རེད། དེ་ནས་ཡབ་ཡེ་ཤུ་གིས་དེའི་དོན་ནི་ང་མི་མང་ཚང་མའི་གི་བར་ལ་དེ་རིང་གི་འདིའི་གི་འགྲོ་སྟངས་འདི་ཕུལ་ནས་ཡང་གུང་སེང་ཞུ་གི་ཡིན་ནོ་ཞེས། ད་རེ་ཌི་འོ་ཉན་མཁན་ངའི་མི་མང་འདི་གཏམ་དང་ཡབ་ཡེ་ཤུ་ཀའི་ཆོས་ཀྱི་གསུང་རབ་ཚང་མ་དེ་དུས་ཚོད་དེ་ནས་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་དེ་གའི་དུས་ཚོད་ལ་འོ་རང་ཚང་མ་ཡང་ཨ་ས Sandesh འགྲོ་དང Sandesh ནས་འཁྱེར་ནས་ང་མི་མང་ཚང་མ་གི་བར་ལ་འོང་གི་ཡིན་ནོ་ཞེས་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས། ལས་རིམ་ཨ་ས་གི་བ་ནི་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ

འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ་རེ་ཌི་འོ་ནས་མི་མང་ཚང་མས་ཀྱི་བར་ལ་གསན་མྱོང་གི་ཡོད། འཛོམས་ནས་རྟ་ཁ་བ་ནམ་མཁའི་གི་ལྷ་ཡུལ་ལས་མཛེས་པ་ཡོད་པ་དང། བྱེའུ་སྐད་སྙན་པོ་དེ་ཚོས་དབང་པོ་ཡི་ནང་འདི་བཟུང་བ་དང་མེ་ཏོག་དྲི་ཞིམ་ནི་ང་ཚོ་ཡི་བདུག་སྤོས་ཡིན། ཉེ་ཆར་བཙོན་ནས་གློད་གྲོལ་ཐོབ་པ་གི་རང་སྲོག་གཏོང་མཁན་དེ་ཚོ་ཡི་གོ་སའི་སྟོད་ནས་ཆོས་དཔོན་གྱི་ན་བཟའ་བ་ལས་མཐོང་ནས་ཆེ་བ་འདུག་ང་ཚོ་ལ་ཡང་ལ་འདྲ་བ་ཟླ་བ་དང་སྐར་མ་མང་པོ་ཡོད། ཕོ་ཉ་ནི་ང་ཚོ་ཡི་ཆོས་ཁང་གི་ཆོས་དཔོན་ལ་རོགས་བྱེད་ཕྱིར་ནས། ཁྲིད་བྱེད་མཁན་ཡིན། ངས་ཆོས་ཁང་འདི་ལྟར་མཛེས་པ་ངས་བརྗོད་མི་ཐུབ། གསང་བ་གི་ཆོས་ཡང་ཆོས་ཁང་ཡང་ཡང་རྗེས་སུ་མ་ཤི་ཀ་པ་རྣམས་བཟུང་ནས།

འཁྱུད་པ་ཐོབ་པ་ཡོད་རྒྱལ་པོ་གི་ནང་དེས་ཁྱེད་ཀྱི་འགྱུར་བ་གཏོང་མི་ཐུབ། ང་ཡིས་མ་ཤི་ཀ་པ་ཡོད་ནས་དགའ་བ་ཆེན་པོ་གསུང་རབ་ནང་དང་ས་འོག་ཆོས་ཁང་དང་བཙོན་ཁང་ནང་དུ་ཐོབ་བྱུང། ས་འོག་ཆོས་ཁང་ལས། མནར་གཅོད་བཏང་ཡོད། འོན་ཀྱང་གསང་བའི་གི་སྐོར་སྲུང་དང་གཞུང་གི་ཆོས་མིན་ཁྲོད་དུ་ཡང་གྲོགས་པོ་མང་པོ་ཡོད། སྐབས་རེ་གསང་བའི་གི་དད་པ་བྱེད་མཁན་ཚོས་ས་འོག་ཆོས་ཁང་ལ་སྐྱབས་ཀྱི་ཡོད། ཉེ་ཆར་རོ་ཤི།

ནང་དུ་ལས་ཀ་བྱེད་མཁན་ཞིག་གི་སྐོར་གསུང་བཤད་ཡོད། དེ་རྗེས་མོའི་ལས་ཀ་ཚར་ཟིན་པ་དང་རང་གི་སྡོད་གནས་སུ་ཕྱིན་ནས་དེ་རུ་རང་གི་ཁྱོ་ག་ག་ལས་ཀ་ནས་ཡོང་བ་དེ་ལ་ཐུག་གི་རེད་དགོང་དྲོ་ཡི་ཞལ་ལག། གྲུབ་ཚེ་ཁོང་གཉིས་ནང་རང་གི་ཁྱིམ་དུ། ཁང་པ་གཞན་ཚོ་ཡི་མི་རྣམས་བསྡུས་ནས་གསུང་རབ་གསང་བའི་ཐོག་འཆད་པ་དང་སྨོན་ལམ་འདེབས་ཀྱི་ཡོད། དེ་འདྲ་ནི་དམར་ཤོག་འཛམ་གླིང་ཡོངས་སུ་ཡོང་གི་ཡོད་མི་སྟོང་ཕྲག་མང་པོ་ཡི་ཡུལ་དུ་ཕྱི། དད་པ་མིན་པ་སྟོན་མཁན་མང་པོ་ཡོད་དེ་ཚོ་ཡི་ཆོས་ཁང་གི་འཁྲབ་སྟོན་ཁག་ལ་མཉམ་ཞུགས་བྱེད་རྒྱུ་མང་པོ་གི་མི་མིན་བསམ་གྱི་ཡོད་དེ་ཡི་ཚབ་ཏུ་རང་གི་གོ་གནས་ནས་དང་ལས་འགན་བརྟན་བཟུང་ནས་ཁུ་སིམ་ཐོག་གི

ཁྱེད་ཚོ་མི་མང་གི་གསན་བསྡད་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མས་ཀྱི་བར་ལ་གསན

བཞིན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱེད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།